སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དང་དགོངས་པ་ག་རེ་ཡིན་པ་འདི་རྟོགས་ཐུབ་པ་བྱེད་དགོས་དེ་ཧ་ཅང་གལ་ཆེན་པོ་རེད། རྒྱལ་བ་རིན་པོ་ཆེ་གི་དགོངས་པ་མ་རྟོགས་པ་ཡིན་ན། སྐབས་རེ་སྐབས་རེ་སོ་སོ་སོའི་གི་སྣང་བ་འདྲ་བོ་ཅིག་དག་བྱས། ངས་རྒྱལ་བ་རིན་པོ་ཆེ་དགོངས་པ་སྒྲུབ་ཀྱི་ཡོད་བསམ་སང་འདྲ་བོ་ཅིག་གི་འོག་ནས་ལས་ཀ་བྱེད་ཡ་དེ་སྐུ་མདུན་དགོངས་པ་དང་མ་མཐུན་པའི་གི་ལས་ཀ་བྱེད་ཡ་གི་གནས་སྟངས་དེ་འདྲས།

དེ་ཡིན་པ་སོང་ཙང་གནས་སྟངས་མ་འོངས་པ་གནས་སྟངས་འགྱུར་བ་ག་འདྲས་འགྲོ་གི་རེད་བསམ་པ་དེ་འདྲས་ཞིབ་འཇུག་བྱས་པའི་ཐོག་ནས་ཨ་ནི་དེ་ཚོ་ལ་ཡང་གདོང་ལེན་ག་འདྲས་བྱེད་དགོས་ཡོད་མེད་དེ་འཛིན་སྐྱོང་བཀའ་ཤག་ནས་བྱས་བསྡད་ཡོད་ཞེས་ནས་འདི་གཅིག་ཞུ་བའི་འདོད་པ་བྱུང་སོང། གཞན་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་རང་ནུས་གང་ལྕོགས་ཀྱིས་འཛམ་གླིང་ནང་བོད་དོན་ལས་འགུལ་སྤེལ་རྒྱུ་དང། བཙན་བྱོལ་སྤྱི་ཚོགས་ཀྱི་ནང་དངུལ་འབོར་གནང་བའི་ཐོག་ནས་མ་འོངས་པར་དཀའ་ངལ་མི་འཕྲད་པའི་ཐབས་ལམ་གང་ཐུབ་འབད་བརྩོན་གནང་བཞིན་ཡོད་པ་གསུངས་པ་དང་སྦྲགས། གཞིས་ཆགས་ཀྱི་བོད་མི་རྒན་གྲས་ཚོས ྋགོང་ས་མཆོག་གི་བཀའ་དགོངས་བཞིན་གཞིས་ཆགས་མུ་མཐུད་རྒྱུན་གནས་ཐུབ་པར་བཀའ་དྲིན་རྗེས་དྲན་གནང་ཡོད་པ་རེད། དེ་ཡིན་དུས་མི་རབས་རྒན་པ་ཚོས་ད་སྐུ་ལས་མང་པོ་ཞིག་བསྐྱོན་ཡོད་པ་རེད་དེ་རིང་དེ། ཚོགས་འདུའི་ནང་ལ་ཕེབས་མཁན་ནང་ལ་ད་དེ་འདུ་འཛོམས་དེར་ཕེབས་མཁན་ནང་ལ་ཡང་མི་རབས་རྒན་པ་ད་ཉུང་ཤས་ཤིག་མ་གཏོགས་ང་ཚོ་ལྷག་ཡོད་མ་རེད་བོད་ནས་ཚུར་ཕེབས་མཁན་གྱི་མི་རབས་རྒན་པ་མང་ཆེ་བ་ཅིག་རྫོགས་འགྲོ་གི་ཡོད་རེད་ཡིན་ནའི་ཁྱེད་རང་ཚོ་གིས་དཀའ་ལས་བརྒྱབ་པ་ལ་བརྟེན་ནས་ད་ད་ལྟ་ང་ཚོའི་མི་རབས་དང་ང་ཚོའི་གི་རྗེས་མའི་གི་མི་རབས་འདི་གའི་ཚང་མ་ལྷོད་ལྷོད་བྱས་གནས་ཐུབ་པ་དེ་ཁྱེད་རང་ཚོས་གི་རྒྱལ་བ་རིན་པོ་ཆེའི་བཀའ་གསུང་ཅི་སྒྲུབ་པ་ལ་བརྟེན་ནས་ཨ་ནི་བྱུང་བསྡད་ཡོད་པ་སོང་ཙང་རྒན་རབས་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡས་གི་འདོད་པ་ཅིག་དེ་བཞིན་བྱུང་སོང།

ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཙི་ར་སི་ཡ་མཆོག་གིས་ད་དུང་མུ་མཐུད་དུ་གསུངས་ན། དེང་གི་དུས་འདིར་ཆོས་དད་གནང་མཁན་དང་རང་གི་གནའ་སྲོལ་གོམས་གཤིས་རྒྱུན་འཛིན་དང་རང་གི་སྐད་ཡིག་བེད་སྤྱོད་གནང་མཁན་ཚོར་རྒྱབ་སྐྱོར་དགོས་པ་དེ་སྔར་ལས་གལ་ཆེ་བ་ཆགས་ཡོད་པ་དང། ལྟ་གྲུབ་དེ་དག་ཨ་རིའི་གཞི་རྩའི་སྒྲོམ་གཞིའི་ནང་རྩ་བ་བརྟན་ཚུགས་ངང་གནས་དགོས་པ་རེད་ཅེས་དང། ཡང་ཁོང་གིས་ཨ་རིའི་ངོས་ནས་མུ་མཐུད་བོད་མིའི་འགྲོ་བ་མིའི་ཐོབ་ཐང་གོང་འཕེལ་ཡོང་བ་བྱ་རྒྱུར་ཆོད་སེམས་བརྟན་པོ་ཡོད་སྐོར་སོགས་གསུངས་ཡོད་པ་རེད།

ཚོགས་པ་དང་ཤ་རྡུལ་ལྷོ་བགྲོད་སུ་ག་ཤེས་ན་ཕྲ་མདོང་གི་ཐོག་ནས་གཟིམ་པོས་བསྐྱོད་ཡོད་པ་རེད། འདིའི་ཐད་བོད་རིགས་ཤེས་ལྡན་ཚོགས་པའི་ཚོགས་གཙོས་ལོ་གསར་གོ་སྒྲིག་གནང་སྟངས་ཀྱི་སྐོར་ནས་ངོ་སྤྲོད་གནང་དོན། ཚང་མ་ལ་འཚམས་འདྲི་བཀྲ་ཤིས་ཞུས་ཡིན་ད་དེ་རིང་ན་མི་མང་ཧང་སངས་མང་པོ་ཕེབས་འདུག་ད་ང་ཚོ་ཅིག་ཏག་རྟེན་འབྲེལ་ལས་དེ་འདི་འདྲའི་ཞིག་ང་ཚོ་དབུ་འཛུགས་གནང་ཡ་རེད་བསམ་གྱི་འདུག་ད་ང་ཚོ་དེ་རིང་ད་ཅིག་ལོ་གསར་སྟབས་བསྟུན་བྱས་ང་ཚོ་ངོས་ནས་སྐུ་མགྲོན་གཙོ་བོ་དེ་ད་ང་ཚོ་ནིའུ་ཡོག་གི་གྲོང་ཁྱེར་ལས་ཁུངས་ཀྱི་ཨ་ནི་ཅིག་ཕྱི་མི་ཚན་པའི་གི

ཡང་ཚེ་རིང་པད་མ་ལགས་ཀྱིས་ཨ་རི་ལ་རྒྱ་གར་ནང་བཞིན་ལོ་གསར་སྤྲོ་སྐྱིད་པོ་གཏོང་རྒྱུ་ཁག་པོ་རེད། ཡིན་ནའང་བུ་ཕྲུག་གི་ཆེད་དུ་ལོ་གསར་གྱི་སྐབས་མཆོད་པ་སྒྲིག་སྟངས་སོགས་ཕ་མས་གང་ཤེས་པ་དེ་བུ་ཕྲུག་ཚོ་ལ་སློབ་རྒྱུ་དང་རིག་གཞུང་བདག་པོ་རྒྱག་རྒྱུ་གལ་ཆེན་པོ་ཡིན་པ་གསུངས་འདུག། ང་རང་ད་ལྟ་རིག་གཞུང་དེ་ཡག་པོ་ཞིག་ཟིན་གྱི་ཡོད་ག་རེ་ན་གལ་སྲིད་ང་རང་གི་རིག་གཞུང་དེ་ཟིན་པ་ཡིན་ན

བཀའ་དྲིན་ཞུས་པ་གི་རྣམ་པ་ཤོག་ཅིག་བསྟན་འདུག་དེ་ཡང་དྲ་མི་ཞིག་གིས་མུན་ནག་ནང་གི་ཆེས་གསལ་ཤོས་ཀྱི་སྐར་མ་མི་ལོ་བཞི་ནི་ལམ་སང་འགྲོ་སོང་དགོང་མོ་བདེ་ལེགས་སྨན་པ་ལི་ལགས། ཡང་གཞན་ཞིག་གིས་སྨན་པ་ལི་ལགས་ཐུགས་རྗེ་ཆེ་ད་ལྟ་ང་ཚོ་ཁ་རས་གྱོན་དགོས་ཀྱི་མི་འདུག་ཅེས་སུ་བྲིས་འདུག། སྨན་པ་ལི་ཝུན་ལེའང་སྐུ་འདས་ནས་འདས་པའི་མི་ལོ་བཞི་ཡི་རིང་ལ་དེའི་ནང་ཁོང་ལ་མྱ་ངན་ཞུ་མཁན་དང་འགྲོགས་སྙིང་གཏམ་བཤད་མཁན་སོགས་ཝེ་པོ་གི་མཆན་འདྲ་མིན་བྲིས་པ་ས་ཡ་གཅིག་ལྷག་ཙམ་ཚང་འདུག

གང་ལྟར་ཆེད་ལས་མི་སྣ་སུ་ཡིན་མིན་ལ་མ་ལྟོས་པར་རྒྱ་ནག་གཞུང་གི་ངོས་འཛིན་པ་ཞིག་མིན་ན་ཚོགས་མི་ཟིན་བྲིས་མཛད་ཐག་དང་ཡང་ན་ཐ་ན་ཁ་གཏད་ཀྱི་ལངས་ཚུལ་ཞིག་ཡིན་པ་ལ་རྒྱ་ནག་གཞུང་གིས་ངོས་འཛིན་མཛད་ཀྱི་ཡོད་པ་རེད་ཅེས་གསུངས་འདུག། གསར་འགྱུར་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མི་ང་ཆོས་སྐྱིད་ཡིན།

ཁུལ་དེར་རྒྱ་ཆེའི་བདེ་འཇགས་ལ་གནོད་པའི་ལས་འགུལ་འདྲ་མིན་སྤེལ་བཞིན་པ་དེས། ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་གྱི་བདག་དབང་ཡོད་པར་འཇོག་བཞིན་པའི་ཧྥི་ལི་པིན་སོགས་རྒྱལ་ཁབ་མང་པོ་ཞིག་ལ་བདེ་འཇགས་ཀྱི་ཐད་ནས་སེམས་འཚབ་བཟོ་གི་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ཐད་གཏོང་ལེ་ཚན་དེ་རེད། མཐའ་མཇུག་ཏུ་བཙན་བྱོལ་བོད་མིའི་གཞིས་ཆགས་ཞེས་པའི་ལེ་ཚན་གྱི་ནང། མ་འོངས་བོད་ཀྱི་ཕྲུ་གུ་མང་པོ་ཞིག་གི་མི་ཚེའི་མདུན་ལམ་འདྲེན་བྱེད་དགེ་རྒན་རྣམ་པས་དུས་ནས་དུས་སུ་ཆེད་ལས་གོང་མཐོར་གཏོང་རྒྱུ་གལ་ཆེན་པོ་ཡིན་པའི་སྐོར། འདི་གའི་གསར་འགོད་པ་བློ་བཟང་གིས་ཆེད་བསྒྲིགས་ཞུས་པའི་ལེ་ཚན་ཞིག་ལ་བསྐྱར་དུ་གསན་རོགས། མི་རིགས་སུ་འདྲ་ཞིག་ཡིན་རུང་དགེ་རྒན་ནི་མི་རབས་གསར་པ་ཚོའི་མདུན་ལམ་སྟོན་མཁན་གྱི་ལམ་སྟོན་པ་ཞིག་ཡིན་པའི་ཆ་ནས། ཤེས་བྱ་ཡོན་ཏན་གྱིས་ཕྱུག་པ་ཙམ་མ་ཡིན་པར་ཕུགས་བསམ་དང་ཀུན་སྤྱོད། ལྷག་པར་དུ་གཅེས་སེམས་ཀྱིས་ཕྱུག་པ་ཡིན་དགོས་པ་ཧ་ཅང་གལ་ཆེན་པོ་རེད་ཅེས་དང། ལྷག་པར་དུ་བཙན་བྱོལ་བོད་མི་ལ་ཆ་མཚོན་ན་མི་རིགས་དང་རིག་གཞུང་སྲུང་སྐྱོབ་ཀྱི་འགན་འཁྲི་ལྕི་མོ་ཞིག་ཡོད་པར་སོང། མི་རབས་གསར་པ་ཚོ་ལ་བོད་མི་རིགས་ཀྱི་རིག་གཞུང་ཡུལ་སྲོལ་གོམས་གཤིས་དང་བཅས་པ་བརྒྱུད་སྤྲོད་ཀྱིས་མི་ཉམས་རྒྱུན་འཛིན་དང་དར་སྤེལ་བྱེད་ཐུབ་དགོས་ཤིང། དེ་ལྟར་ཐུབ་པ་ལ་ཤེས་སྤྱོད་གཉིས་ལྡན་གྱི་དགེ་རྒན་ཚད་ལྡན་ཞིག་དགོས་པ་ཧ་ཅང་གལ་ཆེན་པོ་ཡིན་དུས། དགེ་རྒན་ཚོའི་ངོས་ནས་དུས་ནས་དུས་སུ་སོ་སོའི་ཁྱད་ལས་གོང་མཐོར་གཏོང་དགོས་པ་གལ་ཆེན་པོ་རེད་ཅེས་བདེ་གཤེགས་ལས་བོད་ཁྱིམ་སློབ་གྲྭའི་བོད་ཡིག་དགེ་རྒན་བསྟན་འཛིན་ཆོས་སྒྲོན་ལགས་ནས་གསུང་གི་འདུག། ད་སྤྱིར་བཏང་དགེ་རྒན་ལས་དེ་ད་ང་རང་དགེ་རྒན་ཅིག་ཡིན་པའི་ཆ་དེ་འདྲས་ལབ་ཀྱི་མེད་རུང་སྤྱིར་བཏང་དགེ་རྒན་ལས་དེ་ད་ལས་ཀ་ཚང་མ་ནང་ལོགས་ནས་ང་རང་གི་ག་རེ་མཐོང་ལབ་ན་ཡག་ཤོས་ཤིག་མཐོང་གི་འདུག་ར། ཨ་ནི་དགེ་རྒན་འདི་ག་རེ་ཞིག་ལབ་ན། སྤུ་གུ་མང་པོ་ཅིག་མི་མང་པོ་ཅིག་གི་མདུན་ལམ་བསྐྲུན་མཁན། རོ་ཨ་དེ་འདྲ་སོང་ཙང་ད་ང་རང་ཚོའི་ད་ལྟ་ཤེས་རིག་ལས་ཁུངས་ནས་དང་དུ་བླངས་ནས་ཨ་ནི་དགེ་རྒན་རྣམ་པ་ལ་ཆེད་ལས་ཡར་རྒྱས་ད་དཔེ་གལ་ཆེན་པོ་རེད། དགེ་རྒན་གཅིག་གིས་དཔེར་ན་ང་བོད་ཡིག་དགེ་རྒན་ཡོད་དུས་བོད་ཡིག་གི་རྨང་གཞི་དང་སྤྱིར་བཏང་དགེ་རྒན་ཚང་མ་ལ་སོ་སོའི་གི་དཔའ་བའི་ལྟ་སློབ་སྦྱོང་ཡོད་ཡིན་ནའི་ཡང་འདིའི་སྐབས་ན་ད་ལྟའི་དུས་ཚོད་ལ་དཔའ་བའི་ང་ཚོ་ག་རེ་ཡར་རྒྱས་བཏང་ཡ་ཆ་རྐྱེན་སྒྲུབ་ཡ་དེ་ཚོ་དཔེ་གལ་ཆེན་པོ་རེད་དེ་འདྲ་སོང་ཙང་ཨ་ནི་ང་རང་གི་བསམ་ཚུལ་ཡང་འདི་རང་རེད་ཤག་དགེ་རྒན་ཆེད་ལས་དེ་དཔེ་ཡིན་གཅིག་མིན་གཅིག་ཡར་རྒྱས་འགྲོ་འདུག་ར། དགེ་རྒན་འདི་ད་ང་ཤེས་ཀྱི་ཡོད་ལབ་འདི་མ་བསྡད་པ་བྱས། དུས་ནས་དུས་སུ་སོ་སོའི་ཡི་ལེགས་བཅོས། ཡོད་ར། ནོ། ད་ནོར་བ་ད་མ་རེད་ཡིན་ནའི་སོ་སོ་ཡི་མ་ཚང་བ་འདི་ཚང་བ་བཟོ་ཡ། ར། དགེ་རྒན་གྱིས་སློབ་ཁྲིད་འདི་ཐབས་ལམ་འདི་ཡག་ཏུ་བཟོ་ཡ་འདི་དཔེ་གལ་ཆེན་པོ་རེད་ཤག་རྩ་བའི་བོད་མིའི་སྒྲིག་འཛུགས་ཤེས་རིག་ལྷན་ཁང་གཙོས་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཤེས་ཡོན་གྱི་བསྟི་གནས་ཁག་གིས་དགེ་རྒན་གྱི་ཆེད་ལས་གོང་མཐོར་ཡོང་བ་ལ་དམིགས་ནས་དུས་ནས་དུས་སུ་སྦྱོང་བརྡར་སོགས་སྤྲོད་མུས་ལ་ཉེ་བའི་ཆར་ཤེས་རིག་ལས་ཁུངས་ཀྱི་ངོས་ནས་དགེ་རྒན་གྱི་ཆེད་ལས་ཡར་རྒྱས་ལ་དམིགས་ནས་སྦྱོང་བརྡར་ཞིག་སྤྲད་ཡོད་ཅིང། དེའི་ནང་རྒན་ལགས་ཁག་ཅིག་མཉམ་ཞུགས་ཀྱི་གོ་སྐབས་ཐོབ་ཡོད་པའི་ཁྲོད་ཁོ་མོ་ལ་ཡང་མཉམ་ཞུགས་བྱེད་རྒྱུའི་གོ་སྐབས་ཐོབ་པ་བརྒྱུད། ཁོང་གིས། ད་ལན་གྱི་སྦྱོང་བརྡར་འདི་ནས་ཁོ་མོ་ལ་སློབ་མ་ཚོ་ལ་ཤེས་ཡོན་ཚུལ་གྱིས་སྤྲོད་ཐུབ་ཐབས་སོགས་ཀྱི་ཐད་དེ་སྔོན་མ་ཤེས་པ་མང་པོ་ཞིག་གསར་དུ་ཤེས་ཏེ་སྦྱོང་བརྡར་འདི་ཕན་ཐོགས་ཆེན་པོ་བྱུང་སོང་ཞེས་གསུངས་ཀྱི་འདུག།

མི་རྒྱུ་གཉིས་ཆར་གྱི་འགྲོ་གྲོན་ཕངས་མེད་བཏང་སྟེ་རྒྱུན་གཏན་ནས་ཕྱི་ཕྱོགས་ནས་ཆེད་ལས་མཁས་དབང་གདན་ཞུ་དང་དེ་བཞིན་མ་སུ་རི་བོད་ཁྱིམ་ཁྱབ་ཁོངས་རང་གི་དགེ་རྒན་ཕན་ཚུན་བར་སྦྱོང་བརྡར་སྤྲོད་རེས་ཀྱི་ལས་གཞི་སྤེལ་མུས་ཡིན་པ་རེད་འདུག་ཁོང་གིས་རང་ཉིད་དགེ་རྒན་ཞིག་ཡིན་པའི་ཆ་ནས་དགེ་རྒན་གྱི་ཆེད་ལས་ཡར་རྒྱས་བཏང་སྟེ་མ་འོངས་པའི་མི་རབས་གསར་པ་ཚོ་ལ་མདུན་ལམ་སྟོན་ཐུབ་མཁན་ཞིག་དགོས་པ་གལ་ཆེན་པོར་སོང་སོ་སོའི་ངོས་ནས་སློབ་མ་ཚོ་ལ་ཤེས་བྱ་ཡོན་ཏན་གང་ཞིག་བསླབ་དགོས་ཀྱང་བསླབ་གཞིའི་ཤེས་ཡོན་གྱིས་ཕྱུག་པ་ཙམ་མ་ཟད་གནའ་དེང་ཟུང་འབྲེལ་གྱི་ཁྲིད་ཐབས་བྱས་ཏེ་སློབ་མ་རྣམས་ཤེས་བྱ་དང་ཀུན་སྤྱོད་གཉིས་ལྡན་ཆགས་ཐུབ་པ་བྱེད་རྒྱུ་དེ་གལ་ཆེན་པོ་རེད་ཅེས་གསུངས་ཀྱི་འདུག། ད་བྱེད་སྟངས་འདི་ཚོ་གཉིས་ཀ་གལ་ཆེན་པོ་རེད་ལབ་བྱུང། ཁ་ཅིག་ལྟར་ན། དགེ་རྒན་བྱེད་དུས་དང་པོ་སོ་སོའི་རྒྱུད་ལ་ཡོད་པའི་ཤེས་ཡོན་འདི་ག་ན་ད་ཤེས་ཡོན་འདི་མུ་མཐའ་མེད་པར་སོང་ཙང་ག་ཚོད་ཤེས་མེད་ན་དེ་ག་གི་ཕྲུ་གུ་ལ་ཡག་ག་འཇུག་ཐུབ་ཡ་བྱས། ཨ་འདི་མཉམ་དུ་སློབ་ཁྲིད་ཐབས་ལམ་འདི་འདི་ལས་ཡག་ཏུ་བཏང་ན་ད་གཉིས་ཀ་བསྡོམས་ནས་ད་དངོས་གནས་ཁོ་རང་གིས་མདོར་ན་ཕྲུ་གུ་དེ་ལ་རང། སློབ། ཡི་གེ་ག་རེ་བསླབས་ནའི་སློབ་ཁྲིད་ག་རེ་བྱས་ནའི་འཇུག་པ་དང་ཨ་ནི་ཟུག་པ་ཕན་ཐོགས་ཆེ་བ་ཡོང་གི་རེད་ལབ་བྱུང། བདེ་གཤེགས་གླིང་བོད་ཁྱིམ་སློབ་གྲྭའི་བོད་ཡིག་དགེ་རྒན་བསྟན་འཛིན་ཆོས་སྒྲོན་ལགས་ནས་ཆུང་དུས་ནས་འཛིན་རིམ་དགུ་པ་བར་ཌ་ལ་ཧོ་སི་དང་འཛིན་རིམ་བཅུ་པ་ནས་བར་ནག་བོད་ཀྱི་གཙུག་ལག་སློབ་གྲྭ་ཆེན་མོའི་ནང་ཞུགས་ཏེ་སློབ་དཔོན་ཐོན་ཡོད་པ་དང་དེ་ནས་རྡ་ཤོད་བོད་ཁྱིམ་སློབ་གྲྭར་ལོ་བཞི་ཡི་རིང་དགེ་རྒན་དང་བདེ་གཤེགས་གླིང་བོད་ཁྱིམ་སློབ་གྲྭའི་ནང་ད་བར་ལོ་གཅིག་མ་ཟིན་ཙམ་དགེ་རྒན་གྱི་ཕྱག་ལས་གནང་ཡོད་པ་རེད་འདུག། སྤྱིར་བཏང་ང་རང་གཞི་རིམ་འདི་ཌ་ལ་ཧོ་སི་སློབ་གྲྭ་ནས་བྱས། འདི་རྗེས་ལ་འཛིན་གྲྭ་བཅུ་པ་ལ་བཅུ་པ་ནས་ང་ག་རེ་ཝར་ཎ་སིའི་མཐོ་སློབ་ལ་འགྲོ་ཡིན། འདི་ནས་ང་རང། སློབ་དཔོན་བྱས་དགེ་རྒན་འོས་སྦྱོང་བྱས་ནས་ཨ་ནི་དེའི་རྗེས་ལ། དང་པོ་འདི་ལ། ད་བཤུས་བོད་ཁྱིམ་སློབ་གྲྭ་ལ་ལོ་བཞིའི་རིང་ག་ལ་དགེ་རྒན་བྱས་ཨ་ནི་དེའི་རྗེས་ལ་ཡང་ང་རང་སྒེར་གྱི་དཀའ་ངལ་བརྟེན་ནས་བདེ་སྐྱིད་གླིང་ལ་སླེབས་བྱུང་སོང་ཨ་འདི་ནས། བདེ་སྐྱིད་གླིང་ལ་སླེབས་ནས་ད་ཐ་ན་ང་ལས་ཀ་བྱས་ནས་ལོ་བདུན་དང་ཕྱེད་ཀ་ཙམ་འགྲོ་གི་འདུག། སྤྱིར་བཏང་ང་རང་ཆུང་དུས་འཛིན་གྲྭ་གཉིས་པ་གསུམ་པ་སྐབས་སུ་ང་ཚོའི་རྒན་ལགས་ཤིག་ཡོད་ར་རྒན་ངག་དབང་ལགས་ཨན་ཁོ་རང་ད་བོད་ཡིག་དཔེ་ཡག་པོ་བསླབ་ཡོད་ར་ཨན་བསླབ་པའི་སྐབས་སུ་ང་ཚོ་ལ་ད་ག་ལ་ཡག་པོ་འདུག་ཡག་པོ་འདུག་ལབ་ཡང་སེ་ཡང་སེ་ཨན་དེ་ལབ་དུས་ག་ལ་ཨ་ང་རང་ཏིས་བོད་ཡིག་ལ་དོ་སྣང་འདུག་ཆུང་དུས་ནས་ང་རང་ཨན་དེ་ཡོད་ཨ་ནི་ང་རང་ཆུང་དུས་ནས་དགེ་རྒན་བྱེད་འདོད་པ་ཡོད་ར་ཨ་ནི་ཕྱིས་སུ་ང་འཛིན་གྲྭ་བརྒྱད་པ་སླེབས་དུས་ག་ལ་ད་ང་རང་སེམས་པ་ནང་བོད་ཡིག་དགེ་རྒན་བྱེད་པའི་འདོད་པ་འདུག་ད་དེ་བོད་ཡིག་དགེ་རྒན་བྱེད་ཆེད་དུ་ང་ག་བར་འགྲོ་རེད་ལབ་ནས་ཨ་ནི་རྒན་ལགས་ཅིག་ལ་བཀའ་འདྲི་ཞུས་བཀའ་འདྲི་ཞུས་དུས་ག་ལ་ཨ་ནི་རྒན་ལགས་ག་རེ་གསུང་གི་ལབ་ན་ཁྱེད་རང་ཝ་ར་ཎ་སི་ལ་འགྲོ་ན་ཡག་པོ་ཡོད་རེད་ཨ་འདི་འདྲའི་ཞིག་ཏུ་ང་རང་སྤྱིར་བཏང་འཛིན་གྲྭ་བརྒྱད་པ་ཐོན་ནས་དགུ་པ་སྐབས་སུ་ཐེངས་པ་གཅིག་ང་རང་ཝ་ར་ཎ་སི་ལ་འགྲོ་ཡོད་ར་ཡིན་ནའི་སྐབས་དེ་དུས་ང་རང་འཛུལ་རྒྱུགས་སྐབས་སུ་ཚུད་མ་སོང་ཡང་ཐེངས་པ་གཉིས་པ་ད་ང་རང་སེམས་ཤུགས་མ་ཆག་བྱས་ཐེངས་པ་གཉིས་པ་ང་རང་འགྲོ་ཡོད་ར་ཐེངས་པ་དང་པོ་སྐབས་སུ་ང་ཡག་པོ་སྦྱངས་མེད་ང་རང་ཕལ་ཆེར་ལ་བསླབ་གཞི་ག་ཡིག་ཚད་ལ་ད་ག་རེ་ག་རེ་སླེབས་ཡོད་ཧ་གོ་མེད། ར་ཨང་དེ་སྐབས་སུ་ཐེངས་མ་དང་པོ་དེར་ང་ཡིག་ཚད་འཕྲོད་མ་སོང། ཨཱ་ནི་ཐེངས་མ་གཉིས་པ་དེ་ལ་ཨ་ང་ལ་ཡིག་ཚད་འཕྲོད་བྱས་ཨཱ་ནི་ད་ད་ལྟ་ཨེ་འདྲ་འདྲ་བོ་རེད། སྤྱིར་བཏང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་ད་ལྟའི་ཆར་མི་འབོར་འཕེལ་འགྲིབ་ཀྱིས། སློབ་གྲྭ་ཁག་ཏུ་སློབ་མ་ཉུང་བའི་དཀའ་ངལ་འོག་སློབ་གྲྭ་ཁག་ཉུང་འཕྲི་བྱེད་དགོས་པའི་གནས་སྟངས་ཆགས་ཡོད་པ་དང། དེ་བཞིན་མི་མང་མང་པོ་ཞིག་སོ་སོ་དང་སོ་སོའི་བུ་ཕྲུག་ཚོའི་མི་ཚེའི་མདུན་ལམ་གྱི་ཆེད་དུ། ཡུལ་ལུང་གཞན་དང་གཞན་དུ་གནས་སྤོས་ཀྱིས་རྒྱ་བལ་འབྲུག་སོགས་ནང་བོད་པའི་མི་འབོར་ཉུང་ཉུང་ཆགས་ཡོད་པ་དང་ལྷག་པར་དུ་གནས་ཡུལ་རྒྱ་གར་ནང་ཟས་གོས་གནས་མལ་གྱི་ཡོན་ཐང་འཕར་བཞིན་པའི་སྐབས་འདིར་ད་བར་ཕུགས་བསམ་དང་སྤྱི་སེམས་ཀྱིས་ཕྱུག་པའི་དགེ་རྒན་རྣམས་ལ་ཕྱི་ནང་གི་མཐུན་རྐྱེན་སོགས་གང་ས་ཅི་ཐད་ནས་བདག་པོ་རྒྱག་དགོས་པའི་དུས་ལ་སླེབས་འདུག་ཅེས་མི་མང་མང་པོ་ཞིག་གིས་བསམ་ཚུལ་ཤོད་བཞིན་འདུག།